གཞན་ཕན་ཡོན་གྱི་ག་རེ་ཞིག་བཤད་ཀྱི་ཡོད་ཟེར་ན་བསོད་ནམས་གཞན་ཟིལ་གྱིས་གནོན་པ། བསོད་ནམས་གཞན་ག་རེ་ཡོད་ན་དེ་དག་ཐམས་ཅད་ལས་གཞན་ཟིལ་གྱིས་གནོན་པའི་ཁྱད་པར་དུ་འཕགས་པ་ཡིན་ལ། སྤྱོད་འཇུག་གི་ནང་དུ་བྱང་ཆུབ་ཀྱི་སེམས་ཟེར་རྒྱུ་དེ་ནི་བསོད་ནམས་གཞན་ལས་ཁྱད་པར་དུ་འཕགས་པ། ཉོན་མོངས་པ་སྤོང་བ་བྱེད་པ་ལ་ཡང་དེ་ནི་སྟོབས་དང་ནུས་པ་དང་ལྡན་པ། སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་འབྱུང་བ་བྱེད་པ་ལ་ཡང་དེ་ནི་དེ་སྣོད་ལྟ་བུ་ཡིན་ཟེར་ནས་ཕན་ཡོན་མང་པོ་བཤད་ཡོད། ཨོ་དེ་ནང་བཞིན་ད་ལྟ་འདི་སྐབས་སུ་བབ་པ་གཙོ་བོ་ཕན་དེ་ག་རེ་རེད་ཟེར་ན། ཤེས་རབ་ཟེར་ཤེས་རབ་ཤེས་རབ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཞེས་བྱ་བ་ཐེག་པ་ཆེན་པོ་ལ་བཤད་པའི་དེ་དེ་ནས་བདག་མེད་རྟོགས་པའི་ཤེས་རབ། ཕར་ཕྱིན་དྲུག་གི་ནང་ཚན་དུ་བཅུག་པའི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དང། ཨོ་ད་དེ་ག་རེ་རེད་ཟེར་ན། འདི་གནས་བཞི་བསྟན་པའི་གྱི་མདོ། དེ་ཚོ་གི་ནང་དུ་བཤད་ཡོད་རེད། དེ་ལ་ད་མོས་པ་ཡིན་ན། དེ་ནས་མོས་པ་བྱེད་ཡས་ཀྱི་ཕན་ཡོན་སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་ཀྱི་སྣོད་ལྟ་བུར་གྱུར་པ་བསོད་ནམས་གཞན་ཟིལ་གྱིས་གནོན་པ།

སེར་སྣ་ལ་སོགས་པ་རྣམ་རྟོག་ཟེར་རྒྱུ་དེ་གོང་དུ་བཤད་པའི་གྱི། སྦྱིན་པའི་གྱི་མི་མཐུན་ཕྱོགས་ལ་སེར་སྣ་ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་ལ་ཚུལ་འཆལ། བཟོད་པའི་མི་མཐུན་ཕྱོགས་ལ་ཁོང་ཁྲོ། དེ་ནས་བསམ་གཏན་གྱི་མི་མཐུན་ཕྱོགས་ལ་རྣམ་གཡེང། བཟོ་འདྲ་བོ་དེ་འདྲ་ཞིག་ཡོད་རེ་བ་ཤེས་རབ་ཀྱི་མི་མཐུན་ཕྱོགས་ལ་ཤེས་འཆལ། བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལ་ལེ་ལོ་ཟེར་རྒྱུ་འོ་དེ་ཚོ་ག་རེ་རེད་ཟེར་ན་ཉོན་མོངས་པའི་སྒྲིབ་པ་རེད། གང་ལྟར་ཉོན་མོངས་པ། གཅིག་རང་གི། སེམས་མ་ཞི་བ་བྱེད་མཁན།

གང་ལྟར་སྤང་བྱ་སྤོང་བའི་གྱི་གཉེན་པོ་དེ་ལ། བདག་མེད་རྟོགས་པའི་གྱི་ཤེས་རབ་ཟེར་རྒྱུ་དེ་མེད་ན། དེ་ནི་སྤང་ཐུབ་གི་མ་རེད། རགས་པ་མགོ་ནོན་གྱི་གཉེན་པོ་བསམ་གཏན་བསྒོམ་པ་ལ་སོགས་པ་དེ་ཚོ་གིས་མི་སྡུག་པ་བསྒོམ་པ་སོགས་སོགས་ཀྱིས་ཉོན་མོངས་པ་དེ་ཚོ་རགས་པ་མགོ་ནོན་འབྱུང་གི་ཡོད་རེད་དེ། རྩ་བ་དྲུངས་འབྱིན་གྱི་སྒོ་ནས་སྤོང་དགོས་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཞེས་བྱ་བ་དེ་དགོས་གི་ཡིན་པ་གང་ཟག་གི་བདག་མེད་རྟོགས་པའི་གྱི་ཤེས་རབ་གཅིག་ཆོས་ཀྱི་བདག་མེད་རྟོགས་པའི་ཤེས་རབ། དེ་ཡིན་དུས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལས་གཞན་པའི་དེ་དག་སྤོང་བྱེད་གཞན་མེད་པ་དེའི་ཕྱིར་རིགས་ཞེས

ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མེད་ན་དེ་ནི་ཉོན་མོངས་པ་དང་ཤེས་བྱའི་གྱི་སྒྲིབ་པ་དེ་ཚོ་གང་གི་ཡིན་ན་ཡང་རྩ་བ་དྲུངས་འབྱིན་གྱིས་སྤོང་ཐུབ་གི་མ་རེད་རགས་པ་མགོ་ནོན་གྱི་ཚུལ་གྱིས་སྤོང་ཐུབ་གི་རེད་དེ་ཡིན་དུས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་གིས་ཕར་ཕྱིན་དྲུག་གི་ནང་ནས་ཤེར་ཕྱིན་དེ་གིས་རྩ་བ་དྲུངས་འབྱིན་གྱི་ཚུལ་གྱིས་སྤོང་ཐུབ་པ་ཡིན་དུས་གཞན་ཕར་ཕྱིན་ལྔ་པོ་དེ་དག་ལས་ཀྱང་དེ་ནི་ཁྱད་པར་དུ་འཕགས་པ་ཕར་ཕྱིན་ལྔ་པོ་དེ་དག་གི་བསོད་ནམས་ལས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་བསོད་ནམས་དེ་གིས་ཟིལ་གྱིས་གནོན་ཐུབ་པ་ཡིན་པའོ་དེ་གཞི་ནི་ཐོས་པས་དེ་ཕྱིར་ཐོས་པ་མཆོག་གོ་ཞེས།

འདི་རྒྱུད་བླ་མའི་གྱི་གཞུང་སྟེ། དེ་ནི་བཀའ་གང་ལ་བརྟེན་པ་ཡིན། དེ་ནི་དགོས་པ་ཅིའི་ཆེད་དུ་བརྩམས་པ་ཡིན། ད་རྒྱུད་བླ་མའི་གཞུང་གི་བརྗོད་བྱ་ཡོངས་སུ་རྫོགས་པ་ལས་འདི་ནི་བསྟན་ཚར་བ་རེད། དེ་ཡིན་དུས་དེ་འདྲའི་གྱི་དྲི་བ་བཀོད་པ་ཡིན་ན་དེའི་ལན་ཞིག་འཚོལ་ཞིག་གོ། ད་ཁུངས་གཏུག་ས་བཀའ་འདི་འདྲ་ཞིག་བརྟེན་ཡོད། རྩོམ་ཚུལ་འདི་འདྲ་ཞིག་བརྩམས་ཡོད། རྒྱུ་ཀུན་སློང་འདི་འདྲ་ཞིག་ཡོད་ཟེར་ནས་མར་བཤད་ཀྱི་རེད། དེ་ལྟར་ཡིད་ཆེས་ལུང་དང་རིགས་པ་ལ་བརྟེན་ནས་བདག་ཉིད་འབའ་ཞིག་དག་ཕྱིར་དང་གང་དག་མོས་དགེ་ཕུན་སུམ་ཚོགས་ལྡན་བློ། དེ་དག་རྗེས་སུ་གཟུང་ཕྱིར་འདི་བཤད་དོ་ཞེས་བྱ་བ་སྟེ། ད་དེ་ལྟར་གོང་དུ་ཇི་སྐད་བཤད་པ་དེ་ལྟར་ཡིད་ཆེས་པའི་གི་ལུང་དང། རིགས་པ་ལ་དངོས་སྟོབས་ཀྱི་རིགས་པ་ལ་བརྟེན་ནས་གསུངས་ད་ཡིད་ཆེས་པའི་གི་ལུང་དེ་འདིའི་ནང་དུའང་རྒྱུད་བླ་མའི་གི་བསྟན་བཅོས་རེད་པ།

ད་ཁོང་ལ་རྣལ་འབྱོར་མངོན་སུམ་ཡོད་རེད་ཆོས་ཐམས་ཅད་གནས་ལུགས་ག་འདྲ་ཡིན་མིན་མཁྱེན་པའི་གི་རྣལ་འབྱོར་མངོན་སུམ་འོ་དེ་འདྲའི་གི་རིགས་པ་ཟེར་ན་ཡང་འགྲིག་གི་རིག་པ། འཐད་པ། རྒྱུ་མཚན། དེ་སོགས་ག་རེ་རེད་ཟེར་ན། རྗེས་དཔག་ལ་ལྟོས་མ་དགོས་པར་རྣལ་འབྱོར་མངོན་སུམ་གྱིས་དངོས་སུ་གཟིགས་པའི་གི་སྒོ་ནས་ཟེར་ཆོས་ཀྱི་གནས་ལུགས་ག་འདྲ་ཡིན་པ་དེ། དཔེར་ན་འདི་ནང་བཤད་པའི་གི་ད་བདེ་བར་གཤེགས་པའི་སྙིང་པོ། དེ་སོགས་ག་འདྲ་ཡོད་པ། དེ་ཡང་དེ་ནི།

ང་རང་ལ་ཁེ་དང་གྲགས་པ་འདྲ་བོ་ཅིག་དང། ཡང་ན་བསྟན་བཅོས་འདི། སྟོན་པའི་བཀའ་དང་མ་མཐུན་པ། གསུང་དོན་རྒྱལ་བའི་བཀའ་དང་འགལ་བ་འདྲ་བོ་དེ་འདྲའི། སྐྱོན་རྩ་ནས་མེད་པ་ཅིག་ཡིན་གསུངས་པར་བརྟེན་ནས་བདག་ཉིད་འབའ་ཞིག་དག་པའི་ཕྱིར། བདག་ཉིད་འབའ་ཞིག་དག་པ་དེ་ཚོ་ནི་དག་པ་ཁོ་ན་ཡིན། སྐྱོན་མེད་པ་དེ། ཡང་དག་པ། བསྟན་བཅོས་འདི་ཡང་དག་པ་ཡིན་ཞེས་བྱ་བ་དང། བདག་ཉིད་དག་ཕྱིར་དང། རྒྱུ་མཚན་གཅིག་རེད། གང་དག་མོས་དགེ་ཕུན་སུམ་ཚོགས་ལྡན་བློ་གང་ཟག་གང་ཞིག། དེ་ནི་ཐེག་པ་ཆེན་པོའི་ཆོས་ལ་མོས་པ་ཡོད་མཁན། རང་གི་རྒྱུད་ལ་དགེ་བའི་བག་ཆགས་ཕུན་སུམ་ཚོགས་པ་དང་ལྡན་པའི་བློ། ཨོ། དེ་དག་ལ་རྗེས་སུ་བཟུང་བའི་ཆེད་དུ་འདི་བཤད་དོ་ཞེས་བྱ་བ། དེ་དག་རྗེས་སུ་བཟུང་བའི་ཆེད་དམ། རང་ཉིད་ཀྱི་བློ་ཤིན་ཏུ་དག་པའམ། བློ་གྲོས་བཟང་བའི་ཆེད་དམ། འོ་དེ་འདྲའི་གི་རྒྱུ་མཚན་ལ་བརྟེན་ནས་གསུངས་པ་ཡིན། ད་མདོར་ན། འདིའི་གཞུང་དེ་ག་འདྲ་ཞིག་བརྩམས་ཡོད་ཟེར་ན། སངས་རྒྱས་ཀྱི་བཀའ་ལ་ལྟོས་པ། ལུང་ལ་ལྟོས་པ། ཨ་ནི་ཡིད་ཆེས་པའི་གི་དངོས་སྟོབས་ཀྱི་ཚད་མ་དང་མི་འགལ་བ། རང་ཉིད་ཀྱི་བློ་ལ་དེ་ནི། སྐྱོན་མེད་པ། ག་ཟེར་གི་ཀུན་སློང་རྣམ་པར་དག་པ། གདུལ་བྱ་གཞན་ཐེག་པ་ཆེན་པོ་གི་ཆོས་ལ་མོས་པ་ཡོད་མཁན་དེ་ཚོ་ལ་ཕན་ཐོགས་པའི་གི་ཆེད་དུ་དེ་འདྲའི་གི།

འཆད་ཚུལ་ག་འདྲས་སེ་འཆད་ཡོད་ཟེར་བ་ཡིན་ན། ཇི་ལྟར་སྒྲོན་གློག་ནོར་བུ་ཉི་ཟླ་ལ་བརྟེན་ནས་མིག་དང་ལྡན་པ་ལྟ་བ་བཞིན། དེ་བཞིན་དོན་ཆེན་ཆོས་སྤོབས་འོད་མཛད་པ་ཐུབ་ལ་བརྟེན་ནས་འདི་ཉིད་རབ་ཏུ་བཤད་ཞེས་བྱ་བ་སྟེ། དཔེ་བཤད་པ་ནི་དཔེའང་ཚུལ་གྱིས་ལྟ་ན། སྒྲོན་མེ་དང་གློག་གི་སྒྲོན་མེ་གི་འོད་དང་གློག་གི་འོད་དང་ནོར་བུ་གི་འོད་དང་ཉི་ཟླའི་གི་འོད་ལ་བརྟེན་ནས་ཟེར་གྱི་རེད། ད་དཔེར་ན།

ཉི་མ་གི་འོད་ཤིན་ཏུ་གསལ་བོ་ཡོད་པའི་གི་གནས་སྐབས་ཀྱི་ཚེ་ན་མིག་གསལ་བོ་གཅིག་གིས་བལྟས་པ་ཡིན་ན། མིག་གསལ་བོ་གཅིག་གིས་བལྟས་པ་ཡིན་ན་དེ་ཁོ་ནོར་འཁྲུལ་མེད་པ། ཅ་ལག་ག་རེ་ཡོད་པ་དེ་གསལ་བོ་གཅིག་མཐོང་གི་ཡོད་རེད་བ། ལམ་ཀ་ནང་འགྲོ་བ་ཡིན་ན་ལམ་ཀ་གི་ཐོག་ལ་ག་རེ་འདུག། དེ་ནས་ཅིག་སྐྱོན་འདྲ་བོ་ག་རེ་འདུག་ཡོན་ཏན་འདྲ་བོ་ག་རེ་འདུག་ཁོ་ཚང་མ་དེ་མིག་གསལ་བོ་གཅིག་གིས་ལམ་ཀ་ནང་ཉི་མ་ནང་འགྲོ་བ་ཡིན་ན་མཐོང་གི་ཡོད་རེད་བ། འོ་དཔེ་ཇི་ལྟ་བ་དེ་བཞིན་དུ། བརྟེན་ནས་མིག་དང་ལྡན་པ་ལྟ་བ་བཞིན་དུ།

སངས་རྒྱས་ལ་སོ་སོ་ཡང་དག་པའི་རིག་པ་བཞི་སོགས་ཡོད་རེད་བ་དོན་ཟེར་ན་བརྗོད་བྱ་གྱི་དོན་དེ་དག་ཐམས་ཅད་ཁོ་ག་རེ་ཇི་ལྟ་ཡོད་པ་བཞིན་དུ་མ་ནོར་བར་སོ་སོར་རིག་པ་ལ་དོན་སོ་སོ་ཡང་དག་པར་རིག་པ། དེ་ནས། ཚིག་སོ་སོ་ཡང་དག་པར་རིག་པ་ཟེར་ན་རྗོད་བྱེད་ཀྱི་ཚིག་མ་ནོར་བར་མ་འདྲེས་པ་ཡང་དག་པར་རིག་པ་ལ་ཚིག་སོ་སོ་ཡང་དག་པར་རིག་པ། དེ་ནས། ཆོས་སོ་སོ་ཡང་དག་པར་རིག་པ་ཟེར་གྱི་དེ་ལ།

མིག་དང་ལྡན་པའི་ཉི་མ་ནང་ལ་འགྲོ་བ་ནང་བཞིན་གྱིས་འཆད་ཀྱི་ཡོད་རེད། དེ་རེད། དེ་འདྲ་བ་ཤེས་པ་ཤེས་པ་ཡིན་དུས་ཐུབ་ལ་བརྟེན་ནས་འདི་ནི་རབ་ཏུ་བཤད་ཅེས་བྱ་བ་སངས་རྒྱས་ཀྱི་ཡང་དག་རིག་པ་བཞི་ལ་བརྟེན་ནས། ཐུབ་པའི་དབང་པོ་གི། བཀའ་དེ་དག། བཀའ་དེ་དག་ལ་བརྟེན་ནས། ཨ་ནི་བསྟན་བཅོས་འདི་ཉིད་ཡང་རབ་ཏུ་བཤད་པ་ཡིན། འདི་ནི་རབ་ཏུ་བཤད་དེ་བྱས་དུས་མདོར་ན། འཆད་ཚུལ་ག་འདྲ་བཤད་པ་ཡིན་ཟེར་ན་སངས་རྒྱས་ཀྱི་གསུང་གི་དོན་མ་ནོར་བ་དང། ཤིན་ཏུ་རྗོད་བྱེད་ཀྱི་ཚིག་མཛེས་མོ་ཞིག་རེད་དེ་ལ་བརྟེན་ནས།

ཞི་བའི་ཕན་ཡོན་སྟོན་པར་མཛད་པ་གང་དེ་ནི་དྲང་སྲོང་གསུང་ཡིན་བཟློག་པ་གཞན་ཞེས་བྱའོ། ད་གང་ཞིག་ཟེར་ན། བཀའ་གང་ཞིག་བཀའ་གི་མཚན་ཉིད་ལ། བཀའ་གང་ཞིག་ནི་དོན་ལྡན་ཟེར་ན་བརྗོད་བྱ་གི་དོན་དང་ལྡན་པ། བརྗོད་བྱ་མེད་པ་བྱ་རོག་སོ་བརྟག་སོ་བརྟག་ལྟ་བུ་གྱི་བསྟན་བཅོས་ལྟ་བུ་མ་ཡིན་པར་བརྗོད་བྱ་གི་དོན་དང་ལྡན་པ། བརྗོད་བྱ་དེའི་དོན་དང་ལྡན་པ་ཡོད་པ།

ཆོས་ཟེར་གྱི་དེ་དགེ་བའི་གི་ཆོས། དགེ་བའི་གི་ཆོས་ཀྱི་ལས་ཀ་བྱེད་པ་དེ་འདྲ་གྱི་ལ་ཆོས་དེ་དང་ཉེ་བར་འབྲེལ་བ་དགེ་བའི་གི་ཆོས་ཀྱི་སྟོན་པའི་གི། རྗོད་བྱེད་ཀྱི་ཚིག་དེ་དགེ་བའི་གི་ཆོས་བརྗོད་བྱ་གཙོ་བོ་སྟོན་ཟེར་བ་དེ་དང་ཉེ་བར་འབྲེལ་བ་དེ་དང་འབྲེལ་བ་ཡོད་མཁན་གྱི། དཀའ་ཐུབ་ཀྱི་འབྲེལ་བ་ཡོད་མཁན་གྱི་ཉེ་བར་འབྲེལ་ཞིང་ཞེས། གཞུང་དེ་གི་བྱེད་ལས་ཀྱི་དབང་དུ་བྱས་པ་ཡིན་ན་ཁམས་གསུམ་ཀུན་ནས་ཉོན་མོངས་སྤོང་བྱེད་གསུང། ཁམས་གསུམ་པོ་དེ། འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་གསུམ་པོ་ཐམས་ཅད་ཀྱི། ཉོན་མོངས་པ་སྤོང་བྱེད་ཀྱི། བྱེད་ལས་དང་ལྡན་པ་ད་དེ་འདྲ་གི་བཀའ་དེ་བལྟས་པ་ཡིན་ན། གང་ལྟར་ཉོན་མོངས་པ་ཕར་ཞི་བར་བྱེད་ཀྱི་རེད་མ་གཏོགས་ཉོན་མོངས་པ་འཕེལ་བར་བྱེད་པའི་ཀྱི་བྱེད་ལས་དང་མི་ལྡན་མེད་པ་ཅིག་ད་བསྟན་བཅོས་ཁ་ཤས་ཀྱི་ནང་དུ་ཡང། གཅིག། འདོད་ཆགས་འཕེལ་བར་བྱེད་པའི་ཀྱི་བསྟན་བཅོས་ཞེ་སྡང་འཕེལ་བར་བྱེད་པའི་ཀྱི་བསྟན་བཅོས་དེ་འདྲ་ཡོད་རེད་བ་དེ་འདྲ་མ་ཡིན་པ། འདི་ཁམས་གསུམ་གྱི་ཉོན་མོངས་པ་དེ་དག་ཐམས་ཅད་སྤོང་བར་བྱེད་པའི་ཀྱི་གཉེན་པོ་ཉིད་དུ་གྱུར་པ། སྤོང་བྱེད་གསུང་ཞེས་བསྟན་བཅོས་ཀྱི་བྱེད་ལས་དེ་འདྲ་ཅིག་དགོས་ཀྱི་རེད། ད་བསྟན་བཅོས་ཟེར་ན་འདི་གཙོ་བོ་བཀའ། བཀའ་དེ། ཞི་བའི་ཕན་ཡོན་བསྟན་པར་མཛད་པ་གང་ཞེས་བྱ་བ་དེ་དང་འཁོར་བ་ལ་ཉེས་དམིགས་དུ་བསྟན་ནས་ཉོན་མོངས་པ་སྤོང་བ་ཞེས་པ། ཞི་བའི་ཕན་ཡོན་ཟེར་ན་མྱ་ངན་ལས་འདས་པ་དེ་ཐོབ་ན་ཕན་ཡོན་ཡོད་པར་བསྟན་ནས་དེའི་ཐོབ་པ་བསྟན་པ། མདོར་ན། སངས་རྒྱས་ཀྱི་བདེན་པ་བཞི་ལྟ་བུ་གསུངས་པ་ཡིན་ན། སྡུག་བསྔལ་འཁོར་བས་བསྡུས་པ་ལ་སྡུག་བསྔལ་གྱི་བདེན་པ་དང་ཀུན་འབྱུང་གི་བདེན་པ་གཉིས་བཤད་དགོས་རེད་ཀུན་འབྱུང་སྤོང་བར་བྱ་སྡུག་བསྔལ་ཤེས་པར་བྱ།

སྐུ་རུ། ཚིག་དྲང་པོ། རྫུན་མ་ཤོད་མཁན། དེ་འདྲ་གཅིག་ལ་གསུངས་གི་འདུག། དེའི་ནང་ན་དྲང་སྲོང་ཆེན་པོ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བ་ཡིན་ཞེས་ད་མདོར་ན་འདི་ནང་དུ་བཤད་པའི་བྱེད་ལས། ཀུན་སློང། དེ་འདྲས་དང་ལྡན་པའི་གསུངས་ཀྱི་འདུག་ན་དེ་དྲང་སྲོང་གི་གསུང་ཡིན་བཀའ་ཡིན། བཟློག་པ་གཞན་ཟེར་ཏེ་དེ་ལས་ཀྱི་ལྡོག་ཕྱོགས་དུ་གྱུར་པ་ད་ལྟ་གོང་དུ་བཤད་པ་བཞིན་དུ་བསྟན་བཅོས་ཁ་ཤས་དོན་བརྗོད་བྱ་གི་དོན་མེད་པ་དང་བསྟན་བཅོས་ཁ་ཤས་ཀྱི

དེ་ནས་དེ་ལ་བརྟེན་ནས་རྗེས་འཇུག་མཁས་པའི་བསྟན་བཅོས་ཀྱི་མཚན་ཉིད་དང་བསྟན་བཅོས་ཚུལ་གྱི་དེ་ལ་ཡང་མང་པོ་ཡོད་རེད་བསྟན་བཅོས་མང་པོ་གི་ནང་ནས་ད་ལྟ་བསྟན་བཅོས་ཡང་དག་ཡང་དག་པའི་བཅོས་དེ་ནས་ཉོན་མོངས་བཅོས་ནི་མ་ལུས་འཆོས་པ་དང།

གཙོ་བོ། དེ་ནས། ཀུན་སློང་ངན་པ། སེམས་ངན་པ་ལྟ་བུ་དེ་འདྲས་མ་ཡིན་པ། སེམས་ཆོས་དང་མཐུན་པ། སེམས་ཡང་དག་པ། རྣམ་གཡེང་མེད་པའི་ཡིད་ཅན་ཞེས། དེ་ལྟ་བུ་དེ། རྣམ་གཡེང་མེད་པའི་ཡིད་ཅན་གྱིས་བཤད་བཤད་མཁན་དེ། གང་དག། བློ་གཟུ་བོར་གནས་པ་རྣམ་དཔྱོད་དང་ལྡན་པ་དེ་འདྲས་ཀྱི། ད་འདིའི་བརྗོད་བྱ་གྱི་དོན་དེ་ཐར་པ་ཐོབ་པའི་ལམ་དང་རྗེས་སུ་མཐུན་པ། ཐར་པ་ཐོབ་པའི་ཀྱི་ལམ་དང་རྗེས་སུ་མཐུན་པ་ཐར་ལམ་སྟོན་པ་རྗེས་སུ་སྟོན་པ་དེ་ཡང་དྲང་སྲོང་བཀའ་བཞིན་སྤྱི་བོས་བླང། དེ་ཡང་དྲང་སྲོང་གི་བཀའ་བཞིན་དུ། བསྟན་བཅོས་ཡང་དག་པ་དེ་ལྟ་བུ་མཚན་ཉིད་དང་ལྡན་པ་ཡིན་ན་དྲང་སྲོང་གི་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་བཞིན་དུ་ཡིན་དུས་བཀའ་དང་ཁྱད་པར་མེད་པ་དེ་འདྲ་ཡིན་དུས་སྤྱི་བོས་བླང་ཟེར་དེ་ཡང་མཆོད་པར་འོས་པ་ཡིན་ཞེས་བྱ་བ། སྤྱི་བོས་བླང་ཟེར་བ། ནག་རྒྱུད་བསྟན་བཅོས་ཀྱི་མཚན་ཉིད་ལ། འདི་གསུངས་པ་རེད། བཅོམ་ལྡན་འདས་མྱ་ངན་ལས་འདས་པའི་འོག་རོལ་ཏུ། དེ་ནས་རྣམ་གཡེང་མེད་པའི་ཡིད་ཅན་གྱིས་བཀའ་ཡི་དོན་བཤད་པ། བཀའ་ཡི་དོན་བཤད་པ་དེ་བསྟན་བཅོས་ཀྱི་མཚན་ཉིད་ཡིན་ཟེར།

གང་ཕྱིར་རྒྱལ་ལས་ཆེས་མཁས་འགའ་ཡང་འཇིག་རྟེན་འདི་ན་ཡོད་མིན་ཏེ་མ་ལུས་དེ་ཉིད་མཆོག་ནི་ཚུལ་བཞིན་ཀུན་མཁྱེན་གྱིས་མཁྱེན་གཞན་མིན་པ་དེ་ཕྱིར་དྲང་སྲོང་རང་ཉིད་ཀྱིས་བཞག་མདོ་སྡེ་གང་ཡིན་དེ་མི་དཀྲུག་ཞེས་བྱ་བ་སྟེ། དེ་གསུངས་པ་རེད་རྒྱུ་མཚན་གང་གི་ཕྱིར་ན་རྒྱལ་ལས་མཁས་པ་འགའ་ཡང་འཇིག་རྟེན་འདི་ན་ཡོད་པ་མ་ཡིན་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ལས་མཁས་པ་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ལས་ཆེས་མཁས་པའི་གི་འགའ་ཞིག་ཟེར་ན་མི་འགའ་ཞིག་འཇིག་རྟེན་འདི་ན་ད་འཇིག་རྟེན་འདི་ན། སངས་རྒྱས་ལས་མཁས་པ་རེད་ཟེར་མཁན་གཅིག་སུ་གང་གཅིག་ཡོད་མ་རེད་འདི་ན་ཡོད་ཡོད་མིན་ཏེ་ཞེས་བྱ་བ་འོ་དེ་གསུངས་པ་དང། སངས་རྒྱས་བཅོམ་ལྡན་འདས་ལས་ད་བྱོན་པ་ནས་བཟུང་སྟེ། དེ་ལས་ཀྱི་མཁས་པ་ཅིག་དེ་ད་ལྟ་གྱི་བར་དུ་མ་བྱུང་པ། བྱུང་མ་མྱོང་བ་ཅིག་འབྱུང་མི་ཤེས་པ་ཅིག་རེད་ཡོད་པ་མ་ཡིན་ཡོད་མིན་ཏེ་ཞེས་བྱ་བ། ཡོད་པ་མ་ཡིན་པས་ན་མ་ལུས་དེ་ཉིད་མཆོག་ནི། ཆོས་ཐམས་ཅད་མ་ལུས་པ་དེ་ཁོ་ན་ཉིད་ཀྱི་མཆོག་ཏུ་ཤེས་པ་ནི་འདི་ནི། ཚུལ་གྱིས་ཀུན་མཁྱེན་གྱིས་མཁྱེན་གཞན་མིན་ན། ད་ད་ད་འདི་ཚད་མ་རྣམ་འགྲེལ་ཞེས་ཡོད། རྨ་བྱའི་མདོངས་བཀྲ་གཅིག་ལ་ཡང་རྒྱུ་ཡི་དབྱེ་བ་ཐ་ཐ་དད་པ་དེ་མཁྱེན་པ་ནི་ཀུན་མཁྱེན་ཏེ་ཀུན་མཁྱེན་ཡེ་ཤེས་མིན་པས་མིན་ཞེས་བྱ་བ་གསུངས་པ་ལྟར་དུ། གང་དག་རྒྱུ་འབྲས་ཕྲ་ཞིང་ཕྲ་བ། ག་རེ་ཡིན་ན་དེ་དག་ཐམས་ཅད་ཇི་ལྟ་བ་བཞིན་དུ་མ་ནོར་བ་ཤེས་མཁན་དེ་སངས་རྒྱས་མ་གཏོགས་སུ་གང་ཡོད་མ་རེད། མ་ལུས་དེ་ཉིད་མཆོག་ནི། ཚུལ་གྱིས་ཀུན་མཁྱེན་གྱིས་མཁྱེན་གཞན་སུ་གཅིག་མེད་པ་ཡིན་པའི་ཕྱིར་ན། རྒྱུ་མཚན་དེའི་ཕྱིར་ན་དྲང་སྲོང་རང་ཉིད་ཀྱིས་བཞག་མདོ་སྡེ་གང་ཡིན་དེ་མི་དཀྲུག་ཟེར་བས་དྲང་སྲོང་རང་ཉིད་དེ་ལྟར་སངས་རྒྱས་ཁོང་རང་གིས་གསུངས་བཞག་པའི་གི་མདོ་བཞོལ་བ། བཀའ་མདོ་སོགས་དེ་ལ་བསྟན་བཅོས་རྗེས་འཇུག་མཁས་པ་རྣམས་ཀྱིས་རང་བཟོ་བྱས་ནས་དེ་ནས་དཀྲུག་བཞག་ཡག་ཡོད་མ་རེད། ང་མཁས་པ་ཡིན་ཟེར་དེ་མཁས་པ་ཞེ་བོ་ཅིག་ཡིན་ཟེར་ནས་ཀྱེ་སངས་རྒྱས་ཀྱི་གསུང་དེ་དང་མ་མཐུན་པ་ང་རང་རང་གི་རང་སྟོབས་ཀྱི་སྒོ་ནས་ཅིག་བརྩམས་ནས་སངས་རྒྱས་ཀྱི་གསུང་དང་མ་མཐུན་པ་བཤད་པ་ཡིན་ན་དེ་མཁས་པ་མི་དགོས་མཁས་པ་སུ་ཡོད་ན་ཡང་སངས་རྒྱས་ལས་མཁས་ཡིན་ཟེར་རྒྱུ་སུ་གང་འོང་མི་ཤེས་པ་ཅིག་རེད་དེ་བྱེད་དུས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་དེ། ལས་ནི་ནོར་བཅུག་ནས་བཤད་པ་ཡིན་ན་ད་དེ་མཁས་པ་མ་རེད་དེ་དཀྲུགས་ཀྱི་སངས་རྒྱས་ཀྱི་བསྟན་པ་དཀྲུགས་ཟེར་གྱི་དེ་རེད་འགྲོ་གི་ཨོ་དེ་བྱས་ཉན་མ་རེད་གསུངས་དེ་ཕྱིར་དྲང་སྲོང་རང་ཉིད་ཀྱིས་བཞག་མདོ་སྡེ་གང་ཡིན་དེ་མི་དཀྲུག་ཅེས་བྱ། ཨོ་དེ་རེད་དེ་བྱས་དེ་གཙོ་ཆེ་བ་ད་ལུང་ཟེར་གྱི་དེ་སངས་རྒྱས་ཀྱི་གསུང་དེ་སོགས་ལ་མཐུན་དགོས་གི་རེད་སངས་རྒྱས་ཀྱི་གསུང་དེ་དང་མ་མཐུན་པ་ཡིན་ན།

དམ་ཆོས་ལ་ནི་གནོད་པ་བྱེད་པར་འགྱུར་རོ་ཞེས་བྱའོ། འོ་དེ་བསྟན་པ་རེད་དེ་བྱེད་དེ་གང་དག། བསྟན་བཅོས་རྗེས་འཇུག་གི་མཁས་པས་ཀྱིས་བསྟན་བཅོས་སུ་འདྲ་ཞིག་གིས་རྩོམ་གྱི་ཡོད་ན་ཡང་གཙོ་བོ་ད་རྒྱལ་བའི་བཀའ་དང་མ་འགལ་བ་ཅིག་སངས་རྒྱས་ཀྱི་གསུང་དང་མ་འགལ་བ་ཅིག་བྲིས་ཐུབ་ན་དེ་ལས་ནོར་འགྲོ་ཡ་ཞིག་ཡོད་མ་རེད་དེ་ལས་ལྷག་པ་ཅིག་ད་ང་རང་གི་ཞེ་པོ་ཅིག་མཁས་པ་ཡིན་ཟེར་ནས་རང་བཟོ་དེ་འདྲ་བྱས་བསྡད་ན་དེས་སངས་རྒྱས་ཀྱི་གསུང་དང་མ་མཐུན་པ་རེད་འགྲོ་གི་རེད་དེས་ཆོས་དཀྲུགས་འགྲོ་གི་རེད། འོ་ད་དེ་གསུངས་པ་རེད་དེ་བྱེད་དུས་གང་དག། དག་སངས་རྒྱས་ཀྱི་བསྟན་པ་དང་མ་མཐུན་པ། དེ་འདྲས་ཀྱི་ལྟ་བ་ངན་པ་ལ་ཞུགས་བསྡད་མཁན་ཡིན་ན། དེ་ནི་དེའི་གི་སངས་རྒྱས་ཀྱི་བསྟན་པ་ལ་ཡང་བསྐྱར་ཚུར་འགུག་དགོས་ན། དེ་ནི་ལྟ་བ་ཡང་དག་ལ་ཚུར་གཞུག་དགོས་ན་ཏོག་ཙམ་དཀའ་ལས་ཁག་པོ་ཡིན་པ། དེ་ཡིན་དུས་དང་པོ་ཉིད་ནས་སོ་སོ་གི་ལམ་མ་ནོར་བ་ཅིག་ལ་འཇུག་དགོས་པ་དེ་གལ་ཆེན་པོ་ཡིན་པ་དེ་ཤེས་དགོས། ནས་ནོ། ཉོན་མོངས་རྨོངས་བདག་དག་གིས་འཕགས་ལ་སྐུར་བ་དང་དེས་གསུངས་ཆོས་ལ་བརྙས་གང་དེ་ཀུན་ཞེན་ལྟས་བྱས། དེས་ན་ཞེན་ལྟའི་དྲི་ཅན་དེ་ལ་བློ་མི་སྦྱར། གོས་གཙང་ཚོན་གྱིས་རྣམ་སྒྱུར་སྣུམ་གྱིས་གོས་པ་མིན་ཞེས་བྱ་བ་སྟེ། ད་ཉོན་མོངས་པ་གི་རྨོངས་པའི་གི་བདག་ཉིད་ཀྱི་གང་ཟག་ཁ་ཤས་ཀྱིས་ད་འདི་སྤང་དགོས་ཀྱི་རེད་ཟེར་གང་ཟག་བསྟན་བཅོས་ལ་འཇུག་མཁན་གསང་ཆེན་གྱི་བསྟན་པ་ལ་ཚུལ་བཞིན་དུ་འཇུག་མཁན་ཞིག་ཡིན་ན། འདི་འདྲ་བོ་གི་ད་བློ་དེ་བསམ་བློ་འདུག་ན་དེ་སྤང་དགོས་ཀྱི་ཡོད་རེད་ཟེར། སངས་རྒྱས་ཀྱིས་དེ་བཤད་པས་ག་རེ་ཟེར་ན། ཉོན་མོངས་པ་རྨོངས་པའི་བདག་ཉིད་ཅན། རྨོངས་པའི་བདག་ཉིད་ཅན་མ་ཤེས་པ་རྣམས་ཀྱིས་འཕགས་པ་ལ་སྐུར་བ་བཏབ་པ། ད་སངས་རྒྱས་ཀྱིས་གཅིག་ཡོད་མ་རེད་གཉིས་ཡོད་མ་རེད་བྱང་ཆུབ་སེམས་དཔའ་རྣམས་གཅིག་བྱེད་མ་རེད་ཟེར་གྱི་འདྲ་བོ་ད། ད་དེ། སངས་རྒྱས་བྱང་ཆུབ་སེམས་དཔའ་རྣམས་དེ་འདྲ་རེད་དེ་བྱེད་དུས། ད། ང་རང་ཚོ་འདྲ་བོ་གཅིག་ཡིན་ན་ཡང། དེ་མ་ཤེས་བཞིན་དུ་དཔེར་ན་སོ་སོ་གི་དེ་སངས་ཀྱི་ཡོད་བདེན་མཁན་གྱིས་དེ་ནི་བླ་མ་ལ་སྐུར་བ་བཏབ། ང་ཚོའི་བླ་མ་དེ་ཡག་རེད་ཁོ་ཚོའི་བླ་མ་དེ་སྡུག་བ་རེད་ཅེས་གཅིག་རེད་གཉིས་གཉིས་རེད་ཟེར་ནས་དེ་འདྲའི་སྐུར་བ་བཏབ་པ་ཡིན་ན་བྱང་ཆུབ་སེམས་དཔའ་ཟེར་གྱི་དེ་ག་ཡོད་ཧ་གོ་གི་མ་རེད་དེ་ཆོས་སྤོང་ལས་བསགས་ཀྱི་ཚོགས་ངན་ཆེན་པོ་བསགས་འགྲོ་གི་ཡོད་རེད་བྱང་ཆུབ་སེམས་དཔའ་འཕགས་པའི་སྐུར་བ་བཏབ་པ་ཡིན་ན་ད་དེ་གི་རྒྱུད་ལ་དེ་ནས་ཚོགས་ངན་རྒྱ་ཆེན་པོ་ཞིག་བསགས་འགྲོ་གི་རེད་དེ་རྨོངས་པའི་གི་བདག་ཉིད་ཅན་གྱིས་སྐུར་བ་བཏབ་པ་ཟེར་གྱི་དེ་རེད་མ་ཤེས་བཞིན་དུ་རྒྱུ་མཚན་མེད་བཞིན་དུ་མི་གཞན་ལ་ཁ་གཏམ་ཅི་ཤེས་དེ་ཡ་དེ་རྨོངས་པའི་གི་བདག་ཉིད་ཅན་གྱིས་འཕགས་པ་ལ་སྐུར་བ་བཏབ་པ་ཟེར་གྱི་དེ་རེད། ཉོན་མོངས་རྨོངས་བདག་རྣམས་ཀྱིས་འཕགས་ལ་སྐུར་བ་དང་རྨོངས་པའི་བདག་ཉིད་ཅན་རྣམས་ཀྱིས་འཕགས་པའི་གང་ཟག་རྣམས་ལ་སྐུར་བ་དང་ཟེར། དེ་བྱེད་དུས། འདི་ཚོ་སོ་སོ་གི་ཡང་ང་ཚོ་བསམ་བློ་བཏང་ན་ཧ་གོ་གི་རེད་སོ་སོ་སོས་བསམ་བློ་བཏང་ནས་དེ་འདྲའི་སྐུར་བ་བཏབ་པ་བྱེད་ཀྱི་འདུག་ན་དེ་ཚོ་བྱེད་ཉན་ཡོད་ཀྱི་མ་མི་ཉན་པ་རེད་སོ་སོ་གི་རྒྱུད་ལ་ཚོགས་ངན་ཆེན་པོ་བསགས་བསྡད་ཀྱི་རེད་མ་གཏོགས་པའི་ཕ་གིས་ཁ་བཏང་ཡ་སྐུར་བ་བཏབ་པས་ཁོ་ལ་གནོད་པ་ཞིག་གང་ཡོང་གི་མ་རེད་བ། དེ་བྱེད་དུས་སོ་སོ་སོ་སོའི་རྒྱུད་ལ་དེ་ནི་ལས་ངན་བསགས་འགྲོ་གི་ཡོད་རེད། དེས་གསུངས་ཆོས་ལ།

ཚོན་ལ་འཇུག་དགོས་ཀྱི་ཡོད་ན་རས་ཡིན་ན་རས། སྣུམ་མ་གོས་ཀྱི་རས་གཙང་མ། རས་གཙང་མ་དཀར་པོ་འདྲ་བྱུང་ན་དེའི་ཁོག་ཚོན་ག་རེ་འཇུག་དགོས་ན་ཚོན་འཇུག་ཆོག་ཆོག་ཡོད་རེད། ཚོན་དཀར་པོ་དམར་པོ་ག་རེ་འཇུག་དགོས་ན་འཇུག་ཆོག་ཡོད་རེད། མ་གཏོགས་པའི་གི་རས་དེ་ལ་སྣུམ་གོས་བསྡད་མཁན་ཞིག། ཞག་ཚི་དང་སྣུམ་དེ་འདྲ་གོས་བསྡད་མཁན་ཞིག་ཡོད་ན་དེ་ལ་ཚོན་འཇུག་དགོས་ན་འཇུག་ཐུབ་ཡ་ཡོད་མ་རེད་ཚོན་འཇུག་ཐུབ་ཁག་པོ་རེད། དེ་ག་ནང་བཞིན་གྱི་ད། སོ་སོའི་གི་བློ་དེ་ཞེན་ཁོག་དང་ཕྱོགས་ཞེན་ཅན་གྱི་གི།

དེ་འོ་ག་དེ་ནི་སོ་སོ་ལ་ཕན་ཐོགས་ཡོང་གི་མ་རེད་སོ་སོ་གི་རྒྱུད་ལ་གནོད་པ་ཡོང་གི་རེད་ཟེར་གི། བློ་དམན་ཕྱིར་དང་ཟེར་ན་བློ་གྲོས་དམན་པ་དེ་ད་རྒྱུ་མཚན་གང་ཡང་མ་ཤེས་མཁན། གང་ཡང་མ་ཤེས་མཁན་རྨོངས་པ་བློ་གྲོས་དམན་པ་ཡིན་པའི་ཕྱིར་དང་ཟེར་བློ་གྲོས་དམན་པའི་ཕྱིར་དང་འདི་འདྲས་ཀྱི་བློ་གྲོས་དམན་པ་ཟེར་གྱི་དེ་སྤང་དགོས་ཀྱི་ཡོད་རེད་བློ་གྲོས་དམན་པ་མ་ཡིན་པ་སོ་སོ་གི་བློ་གྲོས་ལ་སྦྱང་བ་བྱེད། ཐོས་བསམ་སྒོམ་གསུམ་གྱི་ཤེས་རབ་སྐྱེད་ཐུབ་པ་བྱེད་དགོས་ཀྱི་ཡོད་རེད་བློ་གྲོས་དམན་པ་ཡིན་ན་དེ་གི་སོ་སོ་རྒྱུད་ལ་ཡང་ཉམས་པའི་རྒྱུ་གཅིག་རེད། བཀའ་མོལ། གྲྭ་ཕྱིར་སི་འདུལ། བཀའ་མོལ་གྲྭ་ཕྱིར་སི་འདུལ། ཐེག་པ་ཆེན་པོའི་གི་ཆོས་ལྟ་བུ། ཆོས་དཀར་པོ་ལ་མོས་པ་དང་བྲལ་བའི་ཕྱིར། དེ་ཡང་ཆོས་ལ་མོས་པ་ཟེར་གྱི་དེ་དགོས་ཀྱི་ཡོད་རེད། ཆོས་ལ་མོས་པ་ལས་གང་དང་གང་ཡིན་ན་དེ་ལ་མོས་པ་དང་སོ་སོར་འདོད་པ་ཡོད་དགོས་ཀྱི་རེད། མོས་པ་དང་འདོད་པ་མེད་ན་ལས་ཀ་ག་རེ་ཡིན་ན་དེ་ལས་ཀ་དེ་ཁོ་མཐར་ཕྱིན་པ་ཅིག་ཡོང་གི་མ་རེད།

ངེས་དོན་དུ་སྒྲ་ཇི་བཞིན་དུ་ཁས་བླངས་པ་ཡིན་ན་དེ་ཡང་རང་ཉིད་ཀྱི་ཉམས་པའི་རྒྱུ་གཅིག་རེད་ཐེག་པ་ཆེན་པོའི་ཆོས་ལས་ཉམས་པའི་རྒྱུ་གཅིག་རེད། དེ་དང་ལྔ་བྱས། དེ་ནས་རྙེད་ལ་བརྐམ་ཕྱིར་ཟེར་ན་དེ་ཡང་རྙེད་པ། རང་ཉིད་ལ་རྒྱུ་དང་ལོངས་སྤྱོད་ལ་སོགས་པ་དེ་འདྲའི་གི་ཐོབ་པའི་ཆེད་དུ་བརྐམ་པ་ཟེར་ན་ཆགས་པ། རྒྱུ་དང་ལོངས་སྤྱོད་ཀྱི་ཆེད་དུ་བརྐམ་ཞིང་ཞེན་ཆགས་ཆེན་པོ་བྱས་བསྡད་པ་ཡིན་ན་དེ་ཡང་ཆོས་ཡང་དག་པ་ཅིག་ཡོང་གི་མ་རེད། དེ་ཉམས་པའི་རྒྱུ་གཅིག་རེད། རྒྱུ་ལ་དགའ་བོ་བྱས་ནས་རྒྱུ་ང་རང་གི། ནི། གཅིག་རྙེད་པ་དང་བཀུར་སྟི་ལ་སོགས་པ་དེ་འདྲའི་གི་ཐོབ་པའི་ཆེད་དུ་ལས་ཀ་འཇུག་བསྡད་པ་ཡིན་ན་དེ་ཆོས་ཡང་དག་པ་ཞིག་ཡང་བྱེད་ཐུབ་ཀྱི་ཡོད་མ་རེད་དེ་རྙེད་པ་ལ་བརྐམ་པའི་ཕྱིར་ཟེར། རྒྱུ་མཚན་དྲུག་དེ་རེད། དེ་དང་དྲུག་བྱས་རེད་བ། ལྟ་བའི་དབང་ཕྱིར་ཟེར་གྱི་དེ་ཡང་ལྟ་བ་དེ་སོ་སོ་ལྟ་བ་གཞན་པ་ཅིག། ལྟ་བ་ད་དཔེར་ན་ཆོས་ལུགས་ཀྱི་ལྟ་བ་མ་འདྲ་བ་སོ་སོ་ཡང་ཡིན་སྲིད་གི་རེད་བ་ནང་པ་མ་ཡིན་པའི་གི་ཆོས་ལུགས་ཀྱི་ལྟ་བ། དེ་ག་མ་དེ་མ་ཡིན་པའི་གི་ཡང་ཅིག།

ཆོས་འཛིན་པ་དེ་ཆོས་ཤེས་མཁན་གྱི་དགེ་བའི་བཤེས་གཉེན། དགེ་བའི་བཤེས་གཉེན་བསྲིངས་པ་ཟེར་ན་ཐག་རིང་བོ། ད། ཆོས་ཤེས་མཁན་གྱི་དགེ་བའི་བཤེས་གཉེན་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་ཐག་རིང་སོང་ནས་དེ་ནས་ཆོས་མི་ཐོས་པ། དགེ་བའི་བཤེས་གཉེན་ལས་ཆོས་ཉན་མ་བྱུང་བ། དེ་འདྲའི་བྱས་པ་ཡིན་ན་ཡང་རང་ཉིད་ཉམས་པའི་རྒྱུ་གཅིག་རེད། ཆོས་འཛིན་བསྲིངས་པའི་ཕྱིར་རེད་ཟེར་དེ་དང་དགུ་བྱས་རེད་བ། མོས་པ་དམན་ཕྱིར་ཟེར་གྱི་དེ་ཡང་མོས་པ་དམན་པ་བྱེད་དུས་ཐེག་ཆེན་གྱི་ཆོས་ལ་མི་མོས་པ། ཡང་ཅིག་ཉན་ཐོས་འདྲ་བོ་སོ་སོ་རང་དོན་ཡིད་བྱེད་འདྲ་བོ་ད་ཅིག། མོས་པ་ཆུང་ཆུང་ཅིག་དམན་པ། འདི་འདྲའི་ལས། དམན་པ་ཡིན་པའི་ཕྱིར་ན་ཞེས་དེའི་རྒྱུ་མཚན་རྒྱུ་མཚན་དང་བཅུ་རེད། འོ་དེའི་རྒྱུ་མཚན་བཅུ་གི་སྒོ་ནས་དགྲ་བཅོམ་རྣམས་ཀྱི་ཆོས་སྤོང་བྱེད་ཟེར་དུས་དགྲ་བཅོམ་པ་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཐོབ་པར་བྱེད་པའི་ཆོས་ཅིག་ཡོད་རེད་བ